འདི་སུ་མེད་ཀྱི་ཨམ་ཆུ་ཅི། མོ་ད་ཅི་ཁ་ལུ་ཆ་རོ་ཁིག་ཏིག་པས། འདི་སུ་མེད་ཀྱི་ག་ཡི་ག་ཡི་ར། ཉིམ་ཅེ་ཉིམ་ཅི། ཡ་ཆི་ན་ལུ་ར་མ་བདེ་བ་ལུ། གོ་ཤེ་ཤེ་ཤེ་ར་ཇོ་དེ་པས། འདི་གི་ཐོག་ལས་ང་ལྕེ་ཚོད་ཀྱི་མནའ་མ་སེམས་མེད་ཀྱི་ག་བལྟས་པས་རང་གི་ལམ་ཇོ་དང་ཁ་ལབ་དང། དེ་ལས་ང་ལྕེ་གི་ཕ་ཇོ་དང་ལུ་ག་ཏེ་བའི་ལམ་ཇོ་དེ་ཇོ་གོ་ག། ཆུ་ལོག་དེ་འོམ་དང་ལུ་ག་ཏེ་བའི་ལབ་དེ་ཆུ་པ་སྐམ་དེ་ཆུ་ག་ཏེ་བའི་སྦྲང་དང་པ་དེ་ཇོ་ཡིན་ན་མ་ཇོ་ཡིན་ན་ཨ་ནི་ཁུ་ལེ་ང་བྱེད་ཀྱི་ཚ་རྒས་སློང་དེ་གི་བའི་ཆེ་ལོ་ང་བྱེད་ཀྱི་ད་བེའུ་ཨིན། ཉིན་གཅིག་དེ་སུ་མའི་ཨམ་དེ་ཨམ་ཆུ་དེ་གི་ན་མ་ས་མེ་གི་ཆ་རོ་ཁེག་དེ་གི་བའི་མུ་གི་གྲུ་བ་ལེ་ཅ་མི་དེ་གི་ཉི་མ་ཉི་མ་སེ་བ་མི་ནུ་ཕྱུ་རུ་སེ་བ་མི་ནུ་མུ་གི་དེ་སུ་མའི་སྒོ་ཤེ་ཡི་ཤེ་ར་དེ་དེ་བ་ཨིན། འདི། སྒོ་བཤད་དུ་འདེབས་མ་མེད་འདི་ག་དོ་རུ་ར་མུ་གི་གདོང་ཁལ་མ་སྣ་མ་བསམ་མེད་གི། ཀག་ཀག་པའི་འདི་བཟོ་མེད་གི། མ་ཁུ་འདི་ཆུ་དབུ་དེ་རུ་ར་འདི་ཅམ་ཅི་མེད་མེད་མི་ཏོག་ཁུ་གི་འདི་ཁ་ལུ་ཡུལ་མི་གི་རིམ་གུ་ར་དོ་རུ་ར་སྣ་དང་ཐ་ཆི་དབུ་ཤིམ་དང་ལུ་མུ་གི་ཇོ་ཨི་མེད།

ད་རེབ་ཆོས་རིག་གི་ལས་རིམ་འདི་ན་ལུ་ཁ་ཆེ་བ་ར་ང་ཅེ་ཚུ་ལུ་ནམ་མ་ས་མེད་གི་ཅི་ལ་སྦོམ་ཀན་ཆོས་གི་ང་ཅེ་ག་ར་ལུ་ནག་དེ་བས་ཡུ་དེ་བས་འོ་ད་ཏིན་དེ་གི་བས་ཉན་སེ་མེད་གི་བྱམས་ད་པིན་སིམ་དེ་ཚུ་ལུ་ད་རེབ་ཆོས་རིག་གི་ལས་རིམ་གི་ན་ན་ལས་ར་ང་ཅེ་གི་ཆེ་ག་ར་ལུ་སེམས་ལས་བྱམས་ཅི་བས་མནོ་སམ་ནམ་མ་ས་མེད་གི་ལས་བྱམས་ཅི་བས་ཏང་དེ་གི་བས་ཀན་ཆོས་གི་ཀ་ཉན་དེ་གི་ཏན་ལུ་ཆེ་ག་ར་གྲ་དྲི་བས་ཞུ་དེ་བས་འོང།

ང་ཅི་ལོ་སྣ་མ་ས་མེ་ཅི་ལ་སྦོམ་སྣ་བདེ་བའི་ཡུལ། ག་ཅི་གི་གོ་ལེ་མོ་སེ་ལ་བྷྲུ་ཅི་བས་བྱིན་ང་ཅེ་ཚུ་སྣ་མ་ས་མེ་གི། སེམས་དགའ་ཚོ་བཅུ་བདེ་གི་བས་ང་ཅེ་ཚུ་སྣ་མ་ས་མེ་གི། སྣ་མ་ས་མེ་ལས་བྱམས་ཅི་ལོ་བསྟན་བདེ་བས་བྱུང་བདེ་བའི་ཡུལ། དེ་བྱུང་མི་གོ་ལེ་བས་ང་ཅེ་གི་སྣ་མ་ས་མེ་གི་སེམས་གི་ན་ན་ལ་ར་ལས་བྱམས་ཅི་གི་གོ་ལེ་བས་ང་ཅེ་གི་ཀན་ཅོ་ལུ་ལས་ཤ་ཀ་དྲིན་ཆེ་སེ་ཞུ་གབ་ཅི་ཨིན།

འདས་པའི་བདག་ལུས་བྱེད་ཕམ་སྤུན་ཆ་འདི་ཚོས་ཀྱི་ན་ན་ལེ་ར་སེམས་ཀྱི་ན་ན་ལེ་ར་འདི་ཚོས་མེད་ཀྱི་ལུས་ཆུ་གནམ་ས་མེད་ཀྱི་དོན་དང་ག་ནས་མི་བ་ལུས་ག་ལྟའི་མི་པའི་རྒྱང་ལྡབ་རུ་བྱེད་བས་ཅིན་བྱེད་ཕམ་སྤུན་ཆ་འདི་ཚོས་ག་ཅི་ཅི་ལ་ལེན་ཐབས་འདི་འཇོག་འབུ་ད་ཉིན་གཅིག་གི་ཚེ་བྱེད་ཕམ་སྤུན་ཆ་འདི་ཚོས་ཉན་བྱེད་བན་ཆ་ར་གི་ཨམ་ཚུགས་ར་ཕོ་ཆ་ར་གནམ་ས་མེད་ཀྱི་ལ་ཚུལ་འདི་འཇོག་ད་ལུས་ལ་འདི་ཚོས་རྒྱང་འདི་ཧོམ་ད་ལུས། ཁྱེད་ཀྱི་སེམས་ཀྱི་ནང་ན་ལེ་ར་རྣམ་མ་སེམས་མེད་ཀྱི་སྡུག་བསྔལ་དང་དཀའ་ངལ་གྱི་ཆུ་མིག་འགོ་ལས་པས་ཁྱེད་ཀྱི་ནང་ན་ལེ་ར་མནོ་བསམ་མ་འགྲོ་བའི་བྱིས་པའི་སྟངས་འདི་ཡི་གི་འགོ་ལས་པས་ཉིན་གཅིག་གི་ཚེ་རྣམ་མ་སེམས་མེད་ཀྱི་ཨམ་གཙུག་རྣམ་མ་སེམས་མེད་ཀྱི་སེམས་ལས་གཞོམ་བྱིས་པའི་སྟངས་འདི་འོང་ཡིན། ཉིན་གཅིག་གི་ཚེ་འདི་ཨམ་གཙུག་རྣམ་མ་སེམས་མེད་བྱ་རིམ་གཅིག་གི་འགོ་ལས་པས་འདི་སྙན་སྐྱབས་ནི་གི་དོན་ལུས་ཨམ་གཙུག་དང་བྷོ་བྱ་གཉིས་ཀྱི་ལུས་རྒྱུ་འདི་ཚུལ་གཤེགས་འདི་འོང་བདག་ལུས་འདི

བདེ་ར་བེ་ཚ་ཚེ་རུ། སེམས་འདི་ན་ན་ལེ་ར་གནའ་མ་ས་མེ་གི་གནོ་སམ་ལེ་བཞོམ་བྱེད་པའི་རྟགས་འདི་འོམ་བདའ་ལུ་བི་ཟོམ་ལུ་ལབ་ཡིན་ང་ཆེ་ཚ་གི་ན་ན་གི་སེམས་འདི་ན་ལུ་ར་གནའ་མ་ས་མེ་གྲུའི་བ་འདི་གི་བེ། ང་ཆེ་ཚུ་གི་ན་ན་ལེ་ར་གནའ་མ་ས་མེ་གི་གྲུའི་བ་འོ་ད་ཏུན་འདི་བེ་ང་ཆེ་གི་ཆི་ཀ་ཡུལ་མི་གའི་གནའ་མ་ས་མེ་གི་གོ་ལ་འདི་ཚུ་ཕིག་འདི་ཀུ་ཡིན་འདི་ཅོག་ར་ཅི་བེ་ར་ཨམ་ཚུ་འདི་ཚུ་བྷོ་ཇ་འདི་ཚུ་གི་གནའ་མ་ས་མེ་གི